ད་ལོའི་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུ་མཐའ་མའི་སྐབས་སུ་ལས་ཐོག་སྲིད་འཛིན་ཇོ་བྷའི་ཏན་དང་ཁོང་གི་ཁ་གཏད་ལ་ཕྱོགས་འགལ་སྤྱི་མཐུན་ཚོགས་པའི་འོས་མི་མདུན་བསྐྱོད་པ། དེ་སྔའི་སྲིད་འཛིན་ལྡོ་ནལ་ཏྲམ་གཉིས་བར་གྱི་འགྲན་རྩོད་ཆགས་ངེས་ཡིན་པ་དང་དུས་མཚུངས་ད་ལྟའི་སྐབས་འདིར་སྤྱི་མཐུན་ཚོགས་པའི་སྔོན་འགྲོའི་འོས་མིའི་འགྲན་རྩོད་ཀྱི་ནང་ལ་སྐུ་ཞབས་ལྡོ་ནལ་ཏྲམ་དང་ཁོང་གི་ཁ་གཏད་གཅིག་རང་ལྷག་པ། དེ་སྔ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་གི་ཨ་མི་རི་ཀའི་གཞུང་ཚབ་ཆེན་མོ་ཟུར་པ་ལྕམ་ནེ་ཀི་ཧེ་ལི་གཉིས་ཀྱི་ནང་ནས། ད་བར་ནིའུ་ཧེམ་ཤ་ཡར་མངའ་སྡེའི་ནང་ལ་བྱས་པའི་འོས་བསྡུའི་གྲོས་བསྡུར་ཚོགས་ཆུང་གི་གྲུབ་འབྲས་དང། ལྷག་པར་དུ་གཟའ་འཁོར་སྔོན་མའི་གཟའ་མཇུག་ཏུ་ལྷོ་ཁེ་རོ་ལཱེ་ནཱའི་མངའ་སྡེའི་ནང་ལ་བྱས་པའི་སྔོན་འགྲོའི་འོས་བསྡུའི་གྲུབ་འབྲས་བཅས་ཀྱི་ནང་ལ། སྤྱི་མཐུན་ཚོགས་པའི་འོས་འཕེན་བ་ཚོས་སྐུ་ཞབས Donald Trump ལ་འོས་ཤོག་མང་ཤོས་འཕངས་ཏེ། ཁོང་ནི་སྤྱི་མཐུན་ཚོགས་པའི་འོས་འཕེན་བས་དགའ་མོས་ཆེ་ཤོས་བྱེད་ཡུལ་དེ་ཡིན་པ་གསལ་པོ་གསལ་རྐྱང་ཆགས་ཡོད་པ་རེད། དེ་ལྟར་ཡིན་ན་ཡང་ཁོང་ལ་ད་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ལྔའི་ཉིན་བྱ་རྒྱུའི་རྒྱལ་ཡོངས་འོས་བསྡུའི་སྐབས་སུ་ཁོང་གི་ཁ་གཏད་དམངས་གཙོ་ཚོགས་པའི་འོས་མི་སྲིད་འཛིན་ཇོ་བྷའི་ཏན་ལ་ཕམ་ཉེས་གཏོང་ཐུབ་པའི་འོས་ཤོག་གྲངས་མང་གི་རྒྱལ་ཁ་ཐུབ་མིན་དེ་བརྗོད་རྒྱུ་ཁག་པོ་ཡིན་པའི་གནས་ཚུལ་ཐོན་འདུག་དེའི་རྒྱུ་མཚན་གཙོ་བོ་གཅིག་ནི་ཁོང་སྐུ་ཉིད་ཀྱི་སྤྱི་མཐུན་ཚོགས་པའི་ཁྲོད་ནས་ཧ་ཅང་གཡས་ཕྱོགས་བརྟན་འཛིན་པ་བརྒྱ་ཆ་བཞི་བཅུ་བརྒལ་བ་དེ་ཡིན་མ་གཏོགས། དེ་མིན་གུ་ཡངས་ལྟ་སྤྱོད་ཅན་པ་དང་སྲིད་དོན་ཚོགས་པ་གང་གི་ཁོངས་གཏོགས་མིན་པར་རང་དབང་གི་ལྟ་སྤྱོད་ཅན་པ་ཚོས་ད་རེས་ཀྱི་སྔོན་འགྲོའི་འོས་བསྡུའི་སྐབས་སུ་སྐུ་ཞབས Trump ལ་མིན་པར་ཁོང་གི་ཁ་གཏད་ལྕམ Nikki Haley ལ་འོས་ཤོག་འཕངས་པའི་གནས་ཚུལ་བྱུང་ཡོད་པ་རེད། བྱས་ཙང་རྩ་བའི་ད་རེས་ལྷོ Carolina ནས་སྔོན་འགྲོའི་འོས་བསྡུའི་རྒྱལ་ཁ་ཤུགས་ཆེ་དེ་ཐོབ་པའི་རྗེས་སུ་སྐུ་ཞབས Donald Trump གིས་ཁོང་གི་རྒྱབ་སྐྱོར་བར་རྒྱལ་ཁའི་གསུང་བཤད་གནང་བའི་ནང། ཁོང་གིས་ང་ཚོ་སྤྱི་མཐུན་ཚོགས་པའི་ཁྲོད་དུ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་ད་ལྟ་ཡོད་པ་འདི་འདྲ་ཞིག་ངས་ནམ་ཡང་མཐོང་མྱོང་མེད་ཅེས་གསུངས་ཏེ། ད་བར་ཁོང་ལ་སྤྱི་མཐུན་ཚོགས་པའི་སྔོན་འགྲོའི་འོས་བསྡུའི་ནང་ལ། འགྲན་ཟླ་བྲལ་བའི་རྒྱལ་ཁ་ཐོབ་པའི་ཆ་ནས་ཚོགས་པ་དེ་ཚོགས་མི་ཡོངས་ཀྱིས་ཁོང་ལ་དགའ་མོས་དང་ཁོང་གི་གཏམ་བཤད་དང་སྲིད་བྱུས་ལ་མོས་མཐུན་ཆེན་པོ་བྱེད་ཀྱི་ཡོད་པའི་རྣམ་པ་སྟོན་གནང་ཡོད་པ་རེད། ཡིན་ནའི་སྤྱི་མཐུན་ཚོགས་པའི་འོས་མིར་འོས་ཤོག་འཕངས་ཚར་བ་ཁག་གི་ཐོག་ཨེ་ཌི་སན་ཞིབ་འཇུག་བསྟི་གནས་ཁང་གིས་བསམ་ཚུལ་བསྡུ་རུབ་བྱས་ཏེ་བཀོད་དོན་ལ། ཉེ་ཆར་ལྷོ་ཁེ་རོ་ལེ་ན་ནང་གི་འོས་འཕེན་བའི་ཁྲོད་དུ་སྐུ་ཞབས Donald Trump ལ་འོས་ཤོག་འཕངས་མཁན་ནི་ཁ་གཏད་ལྕམ Nikki Haley ལས་བརྒྱ་ཆ་ཉི་ཤུས་མང་བ་བྱུང་ཡོད་ན་ཡང། འོས་འཕེན་བའི་ཁྲོད་ནས། མཐོ་རིམ་སློབ་གྲྭ་ཐོན་མཁན་དང་ཡང་སོ་སོ་གཡས་ཕྱོགས་བརྟན་འཛིན་པ་མིན་པར་བཏང་སྙོམས་ཀྱི་ལྟ་སྤྱོད་བཟུང་མཁན་ཡིན་ཟེར་མཁན་བཅས་ཀྱི་བརྒྱ་ཆ་བདུན་ཅུ་ཐམ་པས་ལྕམ་ནེ་ཀི་ཧེ་ལི་ལ་འོས་ཤོག་འཕངས་ཡིན་ཞེས་བརྗོད་པ་གསལ་འདུག་མི་དམངས་དེ་རིགས་ཀྱིས་སྐུ་ཞབས Trump ཀྱི་ཐོག་ལ་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་དང་པོའི་ཚེས་དྲུག་གི་ཉིན་ཨ་མི་རི་ཀའི་གྲོས་ཚོགས་ཐོག་ལ་མི་དམངས་ཀྱི་དྲག་ཟིང་ངོ་ལོག་གི་དོན་རྐྱེན་བྱུང་བ་དེའི་བྱས་ཉེས་དེ་སྐུ་ཞབས Trump ལ་ཡོད་པ་སྐྱོན་བརྗོད་བྱེད་མཁན་གྲས་ཁག་ཡིན་འདུག་གནས་སྟངས་དེ་ཚོ་ནི་སྣང་མེད་གཏོང་ཡ་མེད་པ་ཞིག་ཡིན་འདུག་པར། དེའི་རྒྱུ་མཚན་ནི། སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མིར་གཏན་འཁེལ་བའི་རྗེས། ཁོང་གིས་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མིར་འགྱུར་གཏན་ཡིན་པ། ལས་ཐོག་སྲིད་འཛིན་ཇོ་བྷའི་ཏིན་དང་སླར་ཡང་འགྲན་རྩོད་གནང་སྟེ་སྲིད་འཛིན་གྱི་གོ་གནས་ཐོབ་པ་ཞིག་གནང་དགོས་ཀྱི་ཡོད་རེད། ཡིན་ན་ཡང་ད་ལྟའི་ཆར་རང་དབང་ལྟ་སྤྱོད་ཅན་པའི་ཁྲོད་དུ་སྐུ་ཞབས་བྷའི་ཏིན་ལ་འཐད་མོས་བྱེད་མཁན་གྱི་བརྒྱ་ཆ་ལྔ་བཅུ་ང་བཞི་དང། སྐུ་ཞབས Trump ལ་འཐད་མོས་ཆེ་བ་བྱེད་མཁན་གྱི་བརྒྱ་ཆ་བཞི་བཅུ་ཞེ་གཅིག་ཡིན་པ་མི་མང་གི་བསམ་ཚུལ་བསྡུ་ལེན་བྱས་པའི་ནང་གསལ་གྱི་ཡོད་རེད། དེ་བཞིན་ན་གཞོན་མི་མང་གི་ཁྲོད་དུ་ཡང་སྐུ་ཞབས Biden ལ་འཐད་མོས་ཆེ་བ་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་འདུག་ཡང་ཕྱོགས་གཞན་ཞིག་ནས་བརྗོད་པ་ཡིན་ན་མི་མང་མང་ཆེ་བས་ད་ལོའི་སྲིད་འཛིན་གྱི་འོས་བསྡུའི་འགྲན་རྩོད་དེའི་ནང་ལ་ཡུལ་མི་གཞན་ཞིག་ལ་མ་གཏོགས་སྐུ་ཞབས Trump དང་སྐུ་ཞབས Biden གཉིས་ཀ་དགུང་ལོ་མཐོ་དྲགས་པའི་ཆ་ནས་འདོད་མོས་མེད་པ་གསལ་སྟོན་བྱེད་ཀྱི་ཡོད་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།